ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ལོ་ལྟར་མི་གྲངས་ས་ཡ་མང་པོ་ཞིག་སོ་སོ་ཡི་ཚེ་སྲོག་གི་ཉེན་ཁ་ལས་གཡོལ་ཏེ། འཚོ་བ་བདེ་ཐང་ཞིག་སྐྱེལ་ཆེད། སྐྱབས་བཅོལ་དུ་འགྲོ་བཞིན་ཡོད་པ་རེད། ཨོ་སི་ཁྲུ་ལི་ཡ་ཡི་ནང་སྐྱབས་བཅོལ་ཡི་བདུན་ཕྲག་ཞེས་པ་དེ་ལོ་ལྟར་སྲུང་བརྩི་བྱས་ནས། མི་དམངས་ནང་ལ་སྐྱབས་བཅོལ་ཡི་སྐོར་གོ་རྟོགས་སྤེལ་བ་དང། སྐྱབས་བཅོལ་བ་ཚོས་ཨོ་སི་ཁྲུ་ལི་ཡ་ཡི་སྤྱི་ཚོགས་དེ་བཟང་ཕྱོགས་སུ་སྐྱོད་པར་ཞབས་འདེགས་ཕུལ་བར་དུས་དྲན་སྲུང་བརྩི་བྱེད་བཞིན་ཡོད་པ་རེད། འདི་ལོ་ཡི་སྐྱབས་བཅོལ་ཡི་བདུན་ཕྲག་སྲུང་བརྩི་སྐོར་གྱི་བརྗོད་གཞི་ནི། དབྱིན་སྐད་ནང Healing དང་བོད་སྐད་ནང་དྲག་སྐྱེད་ཅེས་པ་དེ་རེད། ཨོ་སི་ཁྲུ་ལི་ཡ་ཡི་ནང་སྐྱབས་བཅོལ་ཡི་བདུན་ཕྲག་ཞེས་པ་དེ་རྒྱུན་དུ་ཕྱི་ཟླ་དྲུག་པ་ཚེས་ཉི་ཤུ་འཛམ་གླིང་སྐྱབས་བཅོལ་ཡི་ཉིན་མོ་འཁེལ་བའི་རེས་གཟའ་ཉི་མ་ནས་རེས་གཟའ་སྤེན་པ་བར་སྲུང་བརྩི་བྱེད་ཀྱི་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་སྐྱབས་བཅོལ་ཡི་བདུན་ཕྲག་དེ། ཕྱི་ཟླ་དྲུག་པ་ཚེས་བཅུ་དགུ་རེས་གཟའ་ཉི་མ་ནས། ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་ལྔ་རེས་གཟའ་སྤེན་པ་བར་སྲུང་བརྩི་བྱ་རྒྱུ་ཡིན་པ་རེད། སྐྱབས་བཅོལ་ཡི་བདུན་ཕྲག་ཞེས་པ་དེ་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་སིད་ནིའི་ནང། Austcare། ཞེས་པའི་ཚོགས་པ་དེས་གོ་སྒྲིག་བྱས་པ་ཞིག་རེད།

འདས་པའི་མི་ཚེ་ཡི་དཀའ་ཁག་དེ་དག་ཕན་ཚུན་རྒྱུས་ལོན་གྱི་ཐོག་ནས། ཕན་ཚུན་སློབ་སྦྱོང་དང་མ་འོངས་པར་མདུན་བསྐྱོད་བྱེད་དགོས་པ་རེད། གོམ་པ་དང་པོ་དེ་མི་གཞན་དང་སྐད་ཆ་ཤོད་རྒྱུ་དེ་རེད་ཅེས་གསུངས་འདུག་ཨོ་སི་ཁྲུ་ལི་ཡ་ཡི་སྐྱབས་བཅོལ་བདེ་དོན་ལྷན་ཁང་གིས་གོ་སྒྲིག་གནང་བའི། སྐྱབས་བཅོལ་ཡི་བདུན་ཕྲག་དེའི་སྐབས་ལས་འགུལ་འདྲ་མིན་སྣ་ཚོགས་ཞིག་ཡོད་འདུག་སྐབས་དེར་སྐྱབས་བཅོལ་བ་ཚོ་དང་ཐུག་འཕྲད་ཀྱིས་སྐད་ཆ་ཤོད་རྒྱུ་དང། གཞན་ཡང་ཨོ་སི་ཁྲུ་ལི་ཡ་ཡི་སྐྱབས་བཅོལ་བདེ་དོན་ལྷན་ཁང་གི་མི་སྣ་དང། སྐུ་ཚབ་བཅས་ནས་ཟབ་སྦྱོང་དང་གཏམ་བཤད་ཀྱི་གོ་སྒྲིག་བྱེད་ཀྱི་ཡོད་པ་རེད། སྐྱབས་བཅོལ་ཡི་བདུན་ཕྲག་སྲུང་བརྩི་སྐབས་སུ་སྐྱབས་བཅོལ་བ་མི་སྒེར་གྱིས་སྐྱབས་བཅོལ་ཡི་འགྲུལ་བཞུད་སྐོར་གྱི་ལོ་རྒྱུས་འགྲེལ་བརྗོད་དང་སློབ་ཕྲུག་རྣམས་ལ་ཡང་སྐྱབས་བཅོལ་ཡི་སྐོར་སློབ་སྦྱོང་བྱེད་པའི་གོ་སྐབས་དེ་བཞིན་སྐྱབས་བཅོལ་བ་རྣམས་ཀྱི་ཉམས་མྱོང་དང། ཁོང་ཚོས་ཨོ་སི་ཀྲུ་ལི་ཡ་ཡི་སྤྱི་ཚོགས་ལ་ཞབས་འདེགས་ཇི་ལྟར་སྒྲུབ་ཀྱི་ཡོད་མེད་སྐོར་འགྲེལ་བརྗོད་དང་མི་དམངས་ལ་གོ་རྟོགས་སྤེལ་གྱི་ཡོད་པ་རེད། ཁྱེད་རང་ཨོ་སི་ཀྲུ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།